རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོས་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གངས་ལྗོངས་གླེང་རྟགས་ཞེས་པ་དེ་ཡིན་ལ། དེ་རིང་གི་གངས་ལྗོངས་གླེང་རྟགས་ཞེས་པའི་ལེ་ཚན་ནང་དུ། ཉེ་སྔོན་རྒྱ་ནག་གིས་བོད་རྒྱ་དབྱིན་གསུམ་གྱི་ལམ་ནས། བོད་ཀྱི་བྱིས་པ་ས་ཡ་གཅིག་ལྷག་བཅའ་སྡོད་སློབ་གྲྭར་སྐྱེལ་བཞིན་འདུག་ཟེར་བ་དེ་ནི། རྒྱལ་ལོ་ཟེར་བའི་མི་སྒེར་གྱི་གནད་དོན་ཞིག་ཡིན་ཚུལ་འགྲེལ་བའི་ཐད། དགེ་རྒན་ཆེན་མོ་ལྡོང་ཞིང་ཀིར་བ་རྒྱལ་ལོ་ལགས་དང་རྩོམ་པ་པོ་སངས་རྒྱས་སྐྱབས་གཉིས་ལ་བཅར་འདྲི་ཞུས་པ་ཞིག་ལ་གསན་རོགས་གནང་བ། རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གངས་ལྗོངས་གླེང་སྟེགས་ཟེར་གོ་ནོ་དེ་ཡིན། ང་གངས་ལྗོངས་གླེང་སྟེགས་འདི་བཀོད་སྒྲིག་བྱེད་མཁན་གས་ཐོ་ཡིན། དེས་ན་དེ་རིང་གི་གངས་ལྗོངས་གླེང་སྟེགས་གི་བརྗོད་གཞི་གཙོ་བོ་ནི་རྒྱ་ནག་གཞུང་གི་དེང་སང་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ནང་ནས་བོད་ཀྱི་བྱིས་པ་ས་ཡ་གཅིག་ལྷག་རྒྱ་ནག་གི་བཅའ་སྡོད་སློབ་གྲྭ་སྐྱེལ་གོ་ནོ་དེ་དགག་ལན་རྒྱབ་ནོ་དེའི་སྐོར་དུ་ཡིན། དེ་ག་དང་ན་དེ་རིང་གི་གངས་ལྗོངས་གླེང་སྟེགས་ནང་ན་དགེ་རྒན་ཆེན་མོ་ལྡོང་ཞིང་ཀིར་བ་རྒྱལ་ལོ་ཚང་དང་དེ་ནས་རྩོམ་པ་པོ་སངས་རྒྱས་སྐྱབས་རྣམ་པ་གཉིས་གདན་འདྲེན་ནས་དང་འདིའི་བརྗོད་གཞི་འདིའི་སྐོར་ནས་ཁ་བརྡ་ཟིག་བྱེད་རྒྱུ་ཡིན་དེ་ག་ན་རྣམ་པ་གཉིས་ཀ་གངས་ལྗོངས་གླེང་སྟེགས་ནང་ང་ཁ་པར་བརྒྱུད་ནས་ཕེབས་ནོ་དེ་ཐོག་དང་བོ། ཐུགས་རྗེ་ཆེ་ནེ། ལ་སོ། ཨ་ནེ་ཚོ་ཉན་མཁན་ཚང་མ་ཐུགས་རྗེ་ཆེ། ད་དེ་གི་སོང་ན་ཐོག་དང་བོ་ན་ངའི་འདི་རྒྱ་ནག་གི་ས་ར་འདི་བརྗོད་གཞི་འདི་ལ་ཁ་དགག་ལན་རྒྱབ་ཡོད་གི་ད་དེ་རྒྱ་ཡིག་དང་དབྱིན་ཡིག་དང་ད་ནི་བོད་ཡིག་དང་ད་སྐད་གསུམ་ཆ་གི་ལ་ཁ་ནས་རྒྱབ་ཡོད་ནི་མི་ཚད་གི་ད་རུང་བཟོ་འདི་གསར་འགྱུར་གྱི་ལམ་ཁ་ན་རྒྱབ་ཡོད་ནི་མི་ཚད་གི་ད་རུང་བཟོ་འདི་སྒྲིག་འཛུགས་རང་བཞིན་ལྡན་པའི་ལ་ཁའི་འདི་དགག་ལན་རྒྱབ་ཡོད་གི་ད་དགག་ལན་གྱི་ཐོག་དང་བོ་ངས་དགག་ལན་གྱི་བརྗོད་གཞིའི་སྐོར་ནས་མ་བསྐོར་རེ་མདོར་བསྡུས་ཟིག་ངོ་སྤྲོད་ལས་བཅོལ་དེ་གི་སོང་ན་ད་ཆ་བའི་བརྗོད་གཞི་བརྗོད་གཞི་དེའི་ནང་ཆི་ཟིག་བཤད་ཡོད་གི་ཟེར་ན་ད་འདི་ཆ་ཚང་བཤད་ལས་མ་ག་ར་ད་གཙོ་བོ་གཙོ་བོ་འདི་མ་ར་ཅིག་བྱས་སོང་ན་ད་ནང་དོན་འདྲ་འདྲོ་ཆི་ཟིག་བཤད་ཡོད་གི་ཟེར་ན་ད་གསར་འགོད་པ་ས་གནས་ས་ཐོག་བ་སོང་བའི་བསྡད་དང་ཞིབ་འཇུག་ཡིན་ནོ་ད་འདི་གི་སོང་ན་འདི་བདེན་པ་མིན་ནོ་གཙོ་བོ་ཆི་ཟིག་དྲངས་ཡོད་གི་ཟེར་ན་བོད་ཡིག་གི་བསླབ་གཞི་རྒྱ་ཡིག་ལས་མང་བ་དང། གསར་འགོད་པས་བོད་ལྗོངས་ཀྱི་ནག་ཆུ་གྲོང་ཁྱེར་དུ་སློབ་མ་རྣམས་ཀྱིས་སྐད་གསང་མཐོན་པོ་གི་བོད་ཡིག་ཀློག་གོ་ནོ་གོ་ཡོད་པ་དང། དེ་ནས་སློབ་གྲྭ་གི་བསླབ་གཞི་གི་རེའུ་མིག་གི་སྟེང་རྒྱ་ཡིག་ག་བལྟས་ན་བོད་ཡིག་གི་སློབ་ཚན་གྱི་གྲངས་ཀ་མང་བ། བོད་ཡིག་ལས་གཞན་བོད་ཀྱི་རིག་གནས་དང་འབྲེལ་བའི་བསླབ་གཞི་ད་རུང་ཡོད་ནོ་དེ་དཔེ་ཆི་ཟིག་དྲངས་ཡོད་གི་ཟེར་ན་བོད་ཀྱི་ཡིག་གཟུགས་ཀྱི་སློབ་ཚན་ཡང་ཡོད་ནོ། དེ་ནས་དབྱངས་ཅན་ལྷ་མོ་ཟེར་ནོ་གི་སློབ་གྲྭ་དགེ་རྒན་ཟིག་ག་ཁོང་གིས་མཚམས་སྦྱོར་བྱས་པ་ལྟར་ན། སློབ་གྲྭ་དེར་རྒྱ་ཡིག་གི་དགེ་རྒན་གཉིས་གསུམ་ཙམ་ལས་གཞན་དགེ་རྒན་ཉི་ཤུ་ལྷག་ཡོད་པ་ཚང་མ་བོད་ཡིན་པའི་སྐོར་དང། གཞན་ཡང་རྫོང་གི་སློབ་གསོའི་འགན་འཁུར་བའི་རྫོང་དཔོན་གཞོན་པ་བསྟན་འཛིན་བཟང་བོ་ཟེར་ནི་ཟིག་གིས་གསར་འགོད་པར་ཁོང་ཚོ་གི་སློབ་གསོ་དེ་སྐད་གཉིས་སློབ་གསོ་ལག་བསྟར་བྱེད་དགོས་ནོ། དེ་ནས་རྒྱ་ཡིག་ཡག་པོ་ཤེས་ནོ་གི་རྨང་གཞི་གི་སྟེང་ནས་ད་རུང་རང་མི་རིགས་ཀྱི་ལོ་རྒྱུས་གཏིང་ཟབ་མོའི་སློབ་སྦྱོང་ཡག་པོ་ནོ་མི་ཚད་གི་བོད་ཀྱི་སྐད་ཡིག་སློབ་ཁྲིད་དེ་ངེས་པར་དུ་བོད་ཡིག་གི་ལམ་ནས་སྦྱོང་དགོས་ནོ། ཡང་རྫོང་དཔོན་གཞོན་པ་དེས་ཆི་ཟིག་བཤད་ཡོད་གི་ཟེར་ན་བཅའ་སྡོད་སློབ་གྲྭ་ཟེར་དགོས་ནོ་དེ་ཆི་ཟིག་མི་གིས་དེ་ལས་ཀྱི་ཟེར་ན་ལམ་ཐག་རིང་བ་དང་ད་བོད་ཀྱི་སློབ་མ་རིག་ག་བོད་མི་རྣམས་ཁ་འཐོར་དུ་བསྡད་ཡོད་ནོ། ད་ནི་ལམ་ཐག་རིང་མོ་དེ་འདྲ་ཡར་སྐྱེལ་མར་ལེན་ཡས་དགོས་ན་གནད་དོན་འདི་ཆི་ཟིག་ཐག་གཅོད་དགོས་ནི་རེད། ཁོ་ཚོའི་འཚོ་བ་གི་ཐོན་སྐྱེད་དུ་ཆི་ཡས་དགོས་ནི་རེད་ཕ་མ་རྣམས་སེ་གོ་ནི་དགོས་ད་བྱ་ཡས་ཆུ་ལ་ཁ་ཏི་གི་དུས་ཚོད་སྟེང་བསྡད་ན་ལམ་བར་གི་བདེ་འཇགས་སུ་ཟིག་གིས་འགན་འཁུར་དགོས་ནི་ཆི་གིས་འགན་འཁུར་དགོས་ནི་རེད་ལ་སོགས་པ་བཤད་ཡོད་གི་ད་དེ་མི་ཚད་གི་ལོ་རིམ་བཞི་བ་གི་ཡང་འཛིན་གྲྭ་གསུམ་པ་གི་སློབ་མ་པད་མ་ལྷ་མོ་ལགས་གི་ཡང་གསར་འགོད་པ་རྣམས་ཆི་ཟིག་བཟླས་ཡོད་གི་ཟེར་ན་ནམ་རྒྱུན་ད་ཁོང་ཚོ་གི་སློབ་ཚན་དེ་ཚན་རིག་དང་རྩིས་རིག། སྐད་ཡིག་དང་བོད་ཡིག་གི་སློབ་གཞི་ཡོད་ཟེར་དེ་གི་བཤད་ཡོད་གི་ཟེར་གོ་གི། གསར་འགོད་པས་བོད་ཡིག་གི་སློབ་ཚན་མང་བོ་ཨེ་ཡོད་གི་ཟེར་འདྲི་རེ་ད་ཚོ་མང་ཟེར་ལན་བཏབ་ནོ་དེ་གི་བཤད་ཡོད་གི། ཡང་གསར་འགོད་པས་སློབ་གྲྭ་དངོས་སུ་སོང་བ་དག་ལས་རྟོག་ཞིབ་ཞིབ་འཇུག་ཡེད་དུས་སྐབས་དེ། སློབ་གྲྭ་གི་ཟ་ཁང་དང་ཉལ་ཁང་ཧ་ཅང་གི་གཙང་མ་ཡིན་པ་མ་ཟད་ནུབ་ཕྱོགས་ཀྱི་གསར་འགྱུར་བརྒྱུད་ལམ་ཁག་ན་བཤད་བཞག་ཡོད་ནོ་གི་མྱི་འདུག་ས་ཟིག་མ་རེད་ཟེར་གོ་ནོ་དེ་གཏན་ནས་བདེན་པ་མ་རེད་ཟེར་དེ་གི་བཤད་ཡོད་གི་ཡང་གཞན་ནག་ཆུ་གྲོང་ཁྱེར་གྱི་འབྲེལ་ཡོད་སློབ་གསོ་སྡེ་ཁག་གི་ཏང་རྩ་འཛུགས་ཀྱི་ཧྲུའུ་ཅི་སྣ་ག་ལྷ་མོ་ཟེར་ནི་ཟིག་གི་ཡང་གསར་འགོད་པ་ཆི་ཟིག་བཤད་ཡོད་གི་ཟེར་ན། ཁོ་མོ་རང་གི་སློབ་གསོ་གི་ཉམས་མྱོང་དང་སྦྱར་ནས་མོ་རང་ང་ཚོ་ན་ཡང་ནང་ལོགས་བ་སོང་བོད་ཀྱི་བཅའ་སྡོད་སློབ་གྲྭ་སོང་བའི་ཕྱི་ར་ཡོང་བ་ཡིན། མེས་རྒྱལ་ནང་ལོགས་བ་སོང་བའི་ཕྱི་ར་ཡོང་ན་ལྟ་རྒྱ་མཐོང་རྒྱ་དང། འདི་ཇེ་ཆེར་འགྱོ་འགྱོ་ནོ་གི་མི་ཚད་གི་ཕྱི་ར་ཡོང་བའི་བོད་ལ་ཞབས་ཕྱི་བསྒྲུབ་ན་ཧ་ཅང་གི་ཡག་གི། དེ་མི་ཚད་གི།

འབྱུང་རྩ་དེ་རྒྱལ་ལོ་ཟེར་བའི་མི་གཅིག་གི་གཏམ་བརྗོད་གཞིར་བཟུང་ཡོད་ལ། དེ་ནི་ཕྱི་ཕྱོགས་ཀྱི་མི་སྒེར་བ་ཞིག་གི་གྱོད་གཞི་རེད། དེའི་ཞོ་ལྟ་མགོ་ཀི་ཟིག་ནི་མ་རེད་ད་དུ་ཁྱེད་གསུང་བའི་དུ་གི་ནག་ཉེས་ཟིག་ནི་རྒྱལ་ཁབ་ཟིག་གི་ངོས་ནས་ཧ་ར་ཏུ་གོ་བ་ནི་རེད་ད་དུ་གཟོད།

དེ་མི་ཚད་གི་རྒྱལ་ཁབ་སྟོབས་དང་ལྡན་པ་ད་ཀྲུང་གོ་ལྟ་བུ་གི་འདི་མོ་གི་རྒྱལ་ཁབ་ཟིག་གི་ངོས་ནས་མི་རིགས་ཀི་གནད་དོན་འདི་ཁྱེར་སོང་ངས་མི་སྒེར་བ་ཟིག་གི་ནག་ཉེས་གི་བསྒྱུར་རུ་ནོ་རྣམ་པ་འདི་གཉིས་གི་ལ་ཁ་ཁྱེད་གི་དགོངས་ཚུལ་ཆི་ཟོ་གི་ད་གཅིག་གསུང་ར། རེད་ལ་ད་ཅི་སྟངས་ད་རེས་གི་རྒྱ་ནག་གི་གསར་འགྱུར་འདི་ནང་དེའི་ཐོན་ཡ་དེ་ཡིན། ཡིན། ད་ཏན་ཏན་ང་ཚོ་གི་ད་ཅིག་རྒན་རྒྱལ་ལོ་ལགས་ཡིན་ན་རེད། ཨ་ནི་ཕྱི་ལོག་གི་ད་གསར་འགྱུར་བརྒྱུད་ལམ་ཁག་ཡིན་ན་རེད། ད་གཙོ་བོ་དེ་རྒན་རྒྱལ་ལོ་ལགས་ཀྱི་ཞིབ་འཇུག་བྱས་བྱས་ནས་སྙན་ཐོ་འདོན་རྒྱུ་དེ་ཏན་ཏན་ཁོ་ཚོ་གི་མཚང་ལ་ཕུག་ཡོད་ཡ་དང་དངོས་ཡོད་གནས་ཚུལ་ཡིན་པ་དེ་རྒྱ་ནག་གཞུང་གི་ད་ངོས་ལེན་བྱས་ཡ་གི་རྣམ་པ་ཅིག་ཡིན་པ་དེ་གསལ་བོ་རེད། ད་དཔེར་ན། རྐྱང་པ་གང་ལའོ་ན་རྐྱང་པ་གང་ལ་སྐད་ཆ་དྲིས་དྲིས་དང་ད་ཁོ་ཚོས་ཚ་བོ་ནུ་དེ་ཤི་གོ། དེ་ཡིན་དུས་སྒང་ལ་ཨ་ནི་དེ་ཁོ་རང་ཚོ་གི་ད་ར་ད་ལྟ་གི་ད་ཅིག་སྒང་ནས་བཤད་ཡག་གི་གི་དེ་འདྲ་བའི་བརྗོད་བྱ་མང་པོ་ཅིག་ཁོ་ཚོས་ག་རེ་ཟེར་དགོས་རེད། ད་དྲིས་ལན་ཁག་སྤེལ་ནས་དཔེ་དེབ་སྐད་རིགས་མ་འདྲ་དེ་འདྲ་སྤེལ་དགོས། དེ་གིས་ཏན་ཏན་ཁོ་རང་གི་ཚང་གི་ལ་ཁ་ཕག་འདོན་ཡ་དེ་གནད་དོན་དང་པོ་རེད། ད་གནད་དོན་གཉིས་པ་དེ། དེ་རྒན་རྒྱལ་ལོ་ལགས་གི་ཞིབ་འཇུག་བྱེད་ཡ་གཅིག་ཨ་ནི་དེ་ནས་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་གི་ཆེད་ལས་མཁས་པ་དེ་ཚོ་གི་ཉམས་ཞིབ་བྱས་ཨ་ནི་དེ་འདྲ་བྱས་ནས་མར་ལྟ་ཡོང་དུས་སྒང་ལ་ལ་ད་དེ་དངོས་གནས་བྱས་ཡིན་པ་དེ་གསལ་པོ་ཆགས་རེད་དེ་གསལ་པོ་ཆགས་ནས་ད་འཛམ་གླིང་གི་རྒྱལ་སྤྱིའི་སྟེང་ནས་དེའི་གི་ཤུགས་རྐྱེན་དེ་སྒྲུབ་གི་ཡོད་ཙང་རྒྱ་ནག་ལ་ཏན་ཏན་དཀའ་ངལ་ཅིག་འཕྲད་གི་ཡོད་ཡ་དང་ཁོ་རང་གི་མཚང་དེ་དེ་ཁོ་རང་གི་ལས་བཞིན་པའི་སྲིད་བྱུས་དེ་གི་སྐྱོན་དེ་ཕྱི་ལོགས་ལ་ཐོན་ཡོང་དུས་སྒང་ལ་ད་ཁོ་བཟོད་ཐུབ་གི་བསྡད་ཐུབ་གི་ཡོད་མ་རེད་བསྡད་ཐུབ་གི་མེད་དུས་སྒང་ལ། ད་ཁོ་རང་གི་སྒྲུང་བཟོ་གོ། སྒྲུང་བཟོ་མཁན་གྱི་ད་ལྟ་གསར་འགོད་པ་དེས་དེ་ཁོ་རང་མི་སྒེར་དེ་དེ་ཧང་སང་ཡག་གི་མི་མ་རབས་དང་ཨ་ནི་ཁོ་ངོ་མ་ཡིན་དབྱིན་ཇིའི་ལུང་པ་ན་འོ་ཁྲི་ན་ཁོ་ཁྲིམས་འགལ་བྱས་ནས་ཨ་ནི་ཨ་ནི་ཁྲིམས་འགལ་གི་ག་རེ་ཉུལ་བ་དང་འཇུ་མི་དེ་འདྲ་རེད། ཡིན་དུས་སྒང་ལ་དེ་གནད་དོན་ཅིག་རེད། དེ་ནས་ད་ལྟ་ད་ཚང་མས་མཁྱེན་མཁྱེན་པ་རེད་རྒྱ་ནག་གཞུང་གི་གི་གསར་འགྱུར་བྲིས་ཡ་དེ་ཚོ་ག་འདྲ་ཅིག་བྲིས་གི་ཡོད་ན། དེ་ག་ནང་བཞིན་བཅར་འདྲི་བྱེད་ས་དེ་ཚོ་རང་དབང་ག་ཚད་ཅིག་ཡོད་ན་བདེན་པ་ག་ཚད་ཅིག་བཤད་ཕོད་གི་ཡོད་ན་དེ་གསལ་པོ་རེད་དེ་ཡིན་དུས་སྒང་ལ་དེའི་གི་ངས་དེའི་གི་གི་ད་རྒན་རྒྱལ་ལོ་ལགས་གི་ཞིབ་འཇུག་བྱས་ཡ་དང་དང་ཨ་ནི་དེའི་གི་གྲུབ་འབྲས་དེ། ཏན་ཏན་ཐོན་ཡོད་ཡ་གི་གི་ད་མཚོན་བྱེད་གལ་ཆེན་པོ་གཅིག་རེད་བསམ་གི། ལགས་སོ་དེ་དེ་ནི་ད་གི་འདིའི་སྒང་ན་སྤྱིར་བཏང་གི་ཞིབ་ཚགས་མང་བོ་ཟིག་ཡོད་གི་ར། འདིའི་ནང་ནས་ཆི་ཟེར་གོ་ནར་ད་ད་གི་འགོ་ཁྲིད་ཅིག་གི་བཤད་བཤད་ནོ་གི། ད་གི་བཟོ། སྐད་འདི་ཡི་གེ་འདི་བརྡ་སྤྲོད་སྤྱི་དྲི་བ་བརྡ་སྤྲོད་སྤྱི་ལེ་ན་ཁོ་དེ་ཚིག་གཅིག་གཅིག་དང་ཟུར་ངོས་གང་རུང་ནས་ཁོ་གནས་ལུགས་ཟིག་དྲང་མོ་ཟིག་བརྗོད་ཡོང་གི་ད་བར། དེ་གི་ན། རྒྱ་ཡིག་གི་སྐད་གི་རྨང་གཞི་ཡག་པོ་ཅིག།

བོད་ཡིག་དེ་བོད་སྐད་སྒང་ནས་བསླབ་དགོས་ཟེར་ད་ལྟའི་གི་གི་ང་ཚོ་དོགས་པ་ག་རེ་ཟ་གི་ཡོད་རེད་ན་སློབ་གྲྭ་མང་པོ་ཅིག་ལ་ས་གནས་མང་པོ་ཅིག་ལ་བོད་སྐད་ཡི་གེ་ཡིན་པ་གང་ཞིག་ལ་ཁོ་ཁྲིད་ཡ་དེ་རྒྱ་སྐད་སྒང་ནས་ཁྲིད་དགོས་ཡ་གི་དེ་འདྲ་གི་དོགས་པ་ཡོད་ཡ་དང་དེ་འདྲ་ངོ་མ་བྱུང་མྱོང་བ་རེད་ཕལ་ཆེར་ད་ལྟ་ལ་བྱུང་གི་ཡོད་ཡ་གི་དོགས་གཞི་གལ་ཆེན་པོ་ཅིག་རེད་བསམ་གི།

ཅིག། ད་མཁས་པ་ཟིག་མ་རེད་ཟེར་ནོ་ད་དེ་གི་ད་བྱ་ལོ་ཀི་མོ། ད་སྤྱིར་བཏང་ང་རང་ཉིད་ལ་མཚོན་སོང་ན་གསར་འགོད་པ་ཅིག་ཡིན་པའི་ཆ་ནས་ད་ཅིག་མི་སྣ་གང་ག་གེ་མོ་ཟིག་ལ་བདེན་དཔང་བྱས་ན་ཆོག་ནི་མ་རེད་ཡིན་ནའང་འདི་ང་རང་ཉིད་ལས་ན་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་ནང་ན་སློབ་སྦྱོང་བའི་སྐོར་ཐད་སོ། དངོས་སུ་ད་དགེ་རྒན་རྒྱལ་ལོ་གི་སློབ་ཁྲིད་གནང་བཞིན་པ་དང་ཞིབ་འཇུག་སློབ་མ་གི་དམ་བཅའ་འཇོག་གི་ནོ་ལ་སོགས་པ་ང་དངོས་སུ་འགྲོ་མྱོང་བ་མོ། ད་ལྷག་པར་དུ་སྐབས་དེའི་ཞིབ་འཇུག་པ་དག་མཚོན་སོང་ན།

རིག་གནས་ཆེ་ཆུང་བཅས་བར་རྨང་གཞི་ཧྲ་ཐག་ཐག་ཟིག་མེད་ན་དམ་བཅའ་འཇོག་རྒྱུ་ག་ཨ་ཐུར་དཀའ་ན་ག་སྐབས་དེ་མོ་ཟིག་གི་ད་ཁོ་མོ་དེ་སྐབས་ཚོད་སོང་ན་དགེ་རྒན་རྒྱལ་ལོ་ཅན་པོ་འདི་སློབ་གྲྭའི་ནང་ནས་ཅིག་ཁོ་ཚོ་ཡིན་རྒྱུ་ན་ར་ཅིག་དགེ་བཤེས་དེ་ཚོ་དང་མཁས་བ་དེ་ཚོ་གི་སློབ་ཁྲིད་བྱས་པ་ཙམ་མིན་པར་ཡང་དགོན་སྡེ་ཆེ་ཁག་དེ་ནམ་རྒྱུན་ད་གུང་སངས་ན

དེ་འདྲ་གི་མི་རབས་ཅིག་རེད་མི་རབས་པའི་སྒང་ནས་བཤད་ན་དུས་ཚིགས་ཀྱི་སྒང་ནས་བཤད་ན་སློབ་སྦྱོང་གི་དུས་སྐབས་ཀྱི་སྒང་ནས་དེ་འདྲ་རེད། དེ་ནས་ད་ཁྱེད་གོང་ནས་བཤད་ཡ་རྒྱ་ནག་གཞུང་གི་མཁས་པ་གི་ཐོའི་ནང་ན་ཡོད་མེད་བཤད་ཡ་དེ་ད་གད་མོ་ཤོར་ཡ་གི་སྒྲུང་ཅིག་བཤད་གི་བ་རེད་དཔེར་ན་ད་སྤྲུལ་སྐུ་གི་ཐོའི་ནང་ན་རྒྱལ་བ་རིན་པོ་ཆེ་ལྟ་བུ་ཨ་ནི་ས་སྐྱ་གོང་མ་ཁྲི་འཛིན་རིན་པོ་ཆེ་ལྟ་བུ་བོད་གཅིག་པོ་མ་རེད་བོད་ཀྱི་ནང་བསྟན་ནང་གི་བླ་མ་མ་ཡང་སྲིད་ཡོངས་ཁྱབ་ཀྱི་ཁས་ལེན་གི་བླ་མ་ཚང་མ་མིང་ཐོ་ཡོད་མ་རེད་ཁོ་རང་ཚོ་བླ་མ་མ་རེད་པས་སྤྲུལ་སྐུ་མ་རེད་པས།

དེ་ནས་རྒན་རྒྱལ་ལོ་ལྟ་བུ་མཚོན་ན་ང་ཚོ་གི་འཛིན་གྲྭ་གི་ཀྲུའུ་རེན་རེད་ཨ་ནི་དཔེ་ཁྲིད་ག་ཚད་བྱེད་གི་ཡོད་ཡ་ད་ཅི་གོང་ནས་བཤད་ཡ་བྱེད་བརྩོན་ག་འདྲ་བྱེད་འགྲིག་གི་ཡོད་ཡ་ཞིབ་འཇུག་སློབ་མ་དང་ཨ་ནི་དེ་ཚོ་གི་ཚད་དེ་ད་ངས་འདི་ནས་བཤད་དགོས་ཡ་ཅིག་ཡོད་མ་རེད། བོད་ཆོལ་ཁ་གསུམ་དང་ཨ་ནི་ད་ལྟ་ཅི་བཤད་ཡ་ནང་བཞིན་འཛམ་གླིང་གི་དེབ་ཚད་ལྡན་པར་སྐྲུན་བྱེད་ས་ནས་བརྩམས་ཆོས་པར་སྐྲུན་བྱེད་ཡ་དེ་འདྲ་ཅིག་རེད། དེའི་འདི་སྒང་ལ་དེ་མཁས་པ་ཡིན་མིན་ལ་ཡིན་མིན་དེ་དེའི་གོ་རིམ་གི་མིང་ཐོའི་ནང་ན་མེད་ཡ་ཙམ་གྱིས་མཁས་པ་རེད་མ་རེད་གི་ཚད་གཞི་དེ་དང། ཡང་ན་རྒྱ་ནག་ལ་སྐྱོན་བརྗོད་བྱེད་མཁན་ཡིན་པའི་ཆ་ནས་ཨ་ནི་རྒྱ་ནག་གི་ནོར་འཁྲུལ་གྱི་སྲིད་བྱུས་དེ་ནོར་འཁྲུལ་རེད་ཟེར་སྟོན་ཙམ་གྱིས་མཁས་པ་མ་རེད་ཟེར་ཡ་དེ་ཚོ་གད་མོ་ཤོར་ཕྲུ་གུ་མགོ་གཡོག་ཡག་དེ་འདྲ་རེད་དེ་ལ་ཡིད་ཆེས་དགོས་ཡ་ཅིག་དང་འཛམ་གླིང་སུ་གཅིག་གིས་ཁས་ལེན་གི་མ་རེད་དེ་ཁོ་ཚོ་ག་རེ་བྱས་ན་མ་བྱས་ན་ད་དེ་ཚོ་དེ་ཚོ་གཅིག་སྤྱི་བཏང་བསམ་བློ་བཏང་ཤེས་མཁན་གཅིག་ན་དེ་གད་མོ་ཤོར་ཡ་སྐད་ཆ་རེད་མ་གཏོགས་དེ་ལ་གཅིག་གཞི་འཛིན་ས་འདྲ་བོ་གཅིག་ཡ་ཡོད་མ་རེད་ད་དེ་སེའུ་རེད་ལ།

བོད་ཀྱི་བྱིས་པ་ས་ཡ་གཅིག་གི་ལྷག་བཅའ་སྡོད་སློབ་གྲྭ་ལ་སྐྱེལ་གི་མེད་བར་དུ། གསར་འགོད་པ་དངོས་སུ་བོད་ཀྱི་ས་ཐོག་ལ་སོང་བསྡད་དང་ཞིབ་འཇུག་བྱས། བོད་ཀྱི་དགེ་རྒན་བོད་ཀྱི་དགེ་རྒན་ལ་དྲིས་བོད་ཀྱི་སློབ་མ་ལ་དྲིས། དེ་ནས་བོད་ཀྱི་འགོ་ཁྲིད་ལ་དྲིས་འདི་གས་སོང་ན་འདི་མོ་ཟིག་མེད་གི་ཟེར་གོ་གི། དེ་གས་སོང་ན་དེ་ཁྱེད་གས་ཆི་ཟིག་གི། བཀའ་ལན་ཡོད་དེ་གཅིག་ཡིན། གཉིས་གི་ལ་ཁ་ནས་ད་ཁྱེད་གེ་མཚོན་སོང་ན་འདི་རྒྱ་ནག་གི་འདི་མོ་སྟོབས་ཆེན་པོ་གི་ད་འདི་མོ་རྒྱ་ནག་རྒྱལ་ཁབ་ཟིག་གི་མི་རིགས་ཟིག་གི་གནད་དོན་དུ་ཁྱེད་རང་མི་སྒེར་བ་ཅིག་གི་རྫུན་བཤད་གོ་གི་ཟེར་བ་ཙམ་མ་ཡིན་པ་མི་སྒེར་བ་ཅིག་གི་གྱོད་དོན་ཟིག་ད་ལི་མི་སྒེར་བ་ཞིག་གི་སྒང་བརྩིགས་ཡོང་ན་དེ་ཆི་ཟིག་དགོངས་ཚུལ་ཡོད་གི་རིམ་པ་དེ་གཉིས་གི་ལ་ཁ་ནས་ཅིག་གསུངས་ར། ཨོ་ཡ་ཡ་རེད་ད་དེ།

ཁྱེད་ཀྱིས་དེ་རིང་གི་དུས་ཚོད་འདི་ནང་ཁྱེད་ཀྱིས་བཙན་བྱོལ་ལ་ཕེབས་ཡས་ནས་ཡོད་ལུས་ད་ལྟའི་བར་དུ་ད་བོད་དོན་གི་སྐོར་ར་གང་ར་གང་ཕེབས་ནས་ན་དེ་ནས་བརྗོད་གཞི་ཆི་ཟིག་གི་ལ་ཁ་ནས་གཏམ་བཤད་གནང་ནས་ན་འོ་ད་འདིའི་སྐོར་གི་ཅུང་ཙམ་ཞིབ་ཕྲ་ཟིག་ཞུ་ཐུབ་མ་ར། ཡ་ཡ། ཧཱུྃ།

གསར་འགྱུར་ཁང་ལ་རང་དབང་གི་སྐད་ཆ་བཤད་ཡག་གི་ཡོད་བོད་པ་བོད་པ་གཙོས་ཀྱི་མི་སུ་གཅིག་ལ་ཡོད་མ་རེད་ཁོ་རང་ཚོ་བསྟན་པའི་ཆེད་ཁོ་རང་ཚོ་གི་བོད་པ་གི་ཁ་བེད་སྤྱོད་བྱེད་ནི་ནི་བོད་པ་གི་ད་ལྟ་ད་རྒན་རྒྱལ་ལོ་ལགས་ཀྱི་ལས་བཞིན་པའི་ལས་ཀ་དེ་ལ་དགག་པ་རྒྱག་ཡག་གི་ཐབས་ཤེས་དེ་དང་སྲིད་ཇུས་དེ་བཏང་ཡག་རེད་ཡིན་ན་ཡང་འཛམ་གླིང་གི་གསལ་པོ་ཤེས་ཀྱི་ཡོད་རེད་རྒྱ་རྒྱ་ནག་གི་གསར་འགོད་གི་བཙན་འཁྲིད་བྱེད་སྟངས་དང་གསར་འགྱུར་རྒྱུད་ལམ་གི་འགྲོ་སྟངས་དང་གསར་འགོད་པ་གི་ལས་ཀ་ལས་སྟངས་དེ་ཚང་མ

སྐད་ཆེན་པོའི་གི་བོད་ཡིག་ཀློག་ཡ་དེའི་གི་བོད་པ་གི་སློབ་གྲྭ་དེ་ཚོ་ལ་བོད་ཡིག་གི་འཛིན་གྲྭ་མང་པོ་ཡོད་ཡ་དང་བོད་ཡིག་གི་སྐད་ག་རེ་ཟེར་དགོས་བོད་ཡིག་གི་སྐད་ཡིག་དཔེ་ཁྲིད་ཡག་པོ་ཡོད་ཡ་གི་བདེན་དཔང་ལ་འགྲོ་གི་མ་རེད་དེ་གི་གསར་འགོད་པ་དེའི་བཤད་རྒྱུའི་སྐད་ཆ་དེ་གི་བོད་པ་གི་བཅའ་སྡོད་སློབ་གྲྭ་གི་དངོས་ཡོད་གནས་ཚུལ་ཅིག

གོ་སྐབས་ཉུང་རུ་བྱས། རྒྱ་ཡིག་རྒྱ་སྐད་སྦྱང་རྒྱུའི་གོ་སྐབས་མང་རུ་བྱིན་མཐའ་མ་རིམ་གྱིས་ཕ་སྐད་དང་བོད་ཡིག་སྦྱང་ཡག་གི་གོ་སྐབས་མེད་པར་བཟོ། དེ་ནི་འདིས་མི་རིགས་ཀྱི་རྩ་མེད་བཟོ་རྒྱུའི་འདི་གི་ཆབ་སྲིད་ཀྱི་ངོ་བོ་ལྡན་པ་ཅིག་རེད་མ་གཏོགས། འདི་དེང་རབས་ཅན་ལ་སྒྱུར་མ་སྒྱུར་དང། འདི་སོང་ནས་སློབ་གསོ་མྱོང་ཚད་ཀྱི་ཆ་རྐྱེན་བཟང་ངན་གྱི་དོན་དག་ཞིག་མ་རེད་རྒྱ་མི་གི་རྐང་བཙུགས་ཀྱིས་དོན་དག་གི་གནད་འགག་དེ་མ་ཤེས་པ་བྱས།

ཚབ་བྱེད་མཁན་གྱི་སྒར་བ་དེ་བེད་སྤྱོད་བྱས་ནས་ད་རེས་འདི་འདྲ་ཅིག་དང་དགག་ལན་ཟེར་ན་འདྲ། གནས་ཚུལ་རྫུན་མ་བཟོས་ནས་འདི་འདྲ་གི་གནས་ཚུལ་སྤེལ་དགོས་ཡ་གི་རྒྱུ་མཚན་དེ་ཐིག་ས་དེ་ད་རྒན་རྒྱལ་ལོ་ལགས་ཀྱི་ཞིབ་འཇུག་བྱས་སྙན་ཐོ་དེ་རྒྱལ་སྤྱིའི་སྟེང་ལ་བསྒྲགས་དེ་གི་གྲུབ་འབྲས་དེ་ཏན་ཏན་བདེན་པ་ཡིན་པ་མ་ཚད་དེ་གྲུབ་འབྲས་བདེན་པ་དེ་འཛམ་གླིང་ར་འཕྲོད་ནས་ནི་རྒྱ་ནག་གཞུང་གཞུང་གི་ད་སྲིད་ཇུས་ངན་པ་དེ་སྐུ།

རྒན་རྒྱལ་ལོ་ལགས་མུ་མཐུད་ནས་ད་འབད་བརྩོན་བྱེད་གི་ཡིན་ཟེར་དམ་བཅའ་བཞག་ཡོད་ཡ་ནང་བཞིན་བོད་པ་སྤྱི་ཚོགས་ཀྱི་དོ་སྣང་བྱས་ནས་ཨ་ནི་ཕྱི་རྒྱལ་གྱི་རྒྱལ་ཡ་ཡིན་ན་ང་ཚོ་གི་མི་རིགས་དེ་གི་ལས་དབང་ཀྱི་བསྒྱུར་བཅོས་གཏང་ཡ་དང་དེ་ལ་འགྱུར་བ་ཅིག་གཏང་ཐུབ་ཡ་གི་རེ་བ་དེ་ཡོད་ཡ་དེ་གསལ་པོ་རེད་དེ་འདི་སྒང་ལ་ཚང་མ་གི་འབད་བརྩོན་བྱེད་དགོས་ཡ་དེ་ཧང་སང་ཡ་གལ་ཆེན་པོ་རེད་བསམ་གི། འོ་ལགས་སོ་དགེ་རྒན་རྒྱལ་ལོ་ལགས་ད་ཁྱེད་ཀྱི་སྤྱིར་བཏང་གི་ད་གཞན་པ་གི་གསར་འགྱུར་རྒྱུད་ལམ་ཁག་ནང་འདི་སྐོར་ནས་ཐུང་ཐུང་ཐུང་ཐུང་གསུང་ནོ་དེ་ངས་གོ་ཐོས་སོང།

ལྕག་ཚན་དུ་བདེན་པར་ཁས་བླངས་བཏང་ན་བདེན་པར་བླངས་བཏང་ན་བདེན་པ་དེ་འགྲོ་ས་ཡོད་མ་རེད། དེ་ནི་ང་ཚོའི་ཡིད་ཀྱི་མི་ཆོས་ང་ཚོའི་མི་སྒེར་དང་སྤྱི་སུ་དང་སུ་ཚང་མ་གི་འདི་སྒང་ཤུགས་བརྒྱབ་ཕྱོགས་སོ་སོ་ནས་འགྲེལ་བཤད་བྱས་གཙང་མ་བཟོ་ཡོང་ན་རྫུན་གྱི་རྐུབ་དེ་ཉི་མ་གཅིག་བརྡོལ་ཡོང་གི་རེད།

འདིའི་ང་ཚོ་གི་དཔེ་དེབ་དེ་རྒྱ་ནག་གི་གསར་འགྱུར་དེ་དཔེ་གལ་ཆེན་པོ་རེད་ཟེར་དེ་འདྲ་གི་འགྲེལ་བཤད་དེ་འདྲ་གི་ཅིག་མཐོང་ཆེན་སྤྲད་ཡ་དེ་འདྲ་གི་རྣམ་པ་ཅིག་མ་རེད། རྒྱ་ནག་གཞུང་གི་གསར་འགྱུར་དེ་གསར་འགྱུར་སྤྱིར་བཏང་གི་གསར་འགྱུར་ལ་ཁུངས་མེད་པ་དང་དེ་ཚང་མ་ཧ་གོ་གི་ཡོད་རེད་གལ་པོ་ཆེ་ལ་ནན་ཏན་བྱས་པ་ཙམ་ཅིག་རེད་དེ་འདི་སྒང་ལ། ཅིག་ད་བོད་པ་གི་སྤྱི་ཚོགས་ནང་ནས་དབྱིན་ཇིའི་སྐད་རྒྱ་ཡིག་སྐད་རྒྱ་ཡིག་དབྱིན་ཇི་དང་བོད་ཡིག་གང་ནས་མཐོང་བ་ཡིན་ན་དེའི་ཅིག་ག་རེ་ཟེར་གི་རེད་ད། འགྲོ་དགོས་ཡ་ཅིག་དང

དེའི་ས་མཐོང་ཟེར་གི་འདུག་གཞན་ལ་གཅིག་གི་བདེན་དཔང་དང་ཁུངས་སྐྱེལ་བྱེད་དགོས་པས་ན། ཕྲུ་གུ་དེ་ཚོ་གི་ཕ་མ། ཡང་ན་ཕྲུ་གུ་དེ་ཚོ་འབྲེལ་བ་གཅིག་ལ་མེད་ཡ་གི་སྤྱི་ཚོགས་ནང་གི་མཁས་པ་དེ་ཚོ་སྐད་ཆ་འདྲི་དགོས་པ་མ་གཏོགས་ཁོ་ཚོ་རྒྱ་ནག་དམར་ཤོག་གི་སྒྲིག་འཛུགས་ནང་ན་ནོ་སློབ་གསོའི་དགེ་རྒན་དང་དང་སློབ་གསོའི་ལས་ཁང་དང་རྫོང་དཔོན་ཁོ་རང་ཚོ་ད་ང་ཚོ་བཤད་ན།